གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་གྱི་ཡིན། ད་ནི་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་མགོ་ལོག་དར་ལག་རྫོང་གི་ཆོས་ལུགས་བྱེད་སྒོ་ཡི་ཆེད་དུ་ཞལ་འདེབས་བསྡུ་རུབ་བྱེད་མཁན་གྱི་བོད་མི་བརྒྱད་འཛིན་བཟུང་བྱས་ཡོད་པའི་སྐོར་གྱི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེ་ཚོགས་དེ་བཞིན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ། ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་ཕྱིར་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་སོང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ། སྐབས་དོན་སྐབས་དོན་གླེང་མོལ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སོར་རིམ་པས་བྱས་ནས་རྣམ་པ་ཚོ་ལ་ཕུལ་གྱི་ཡིན། དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། རྒྱ་ནག་གཞུང་གིས་མགོ་ལོག་དར་ལག་རྫོང་གི་ཆོས་ལུགས་བྱེད་སྒོ་ཡི་ཆེད་དུ་ཞལ་འདེབས་བསྡུ་རུབ་བྱེད་མཁན་གྱི་བོད་མི་བརྒྱད་འཛིན་བཟུང་བྱས་ཡོད་པ་དང། དར་ལག་རྫོང་གི་ཉེན་རྟོག་ལས་ཁུངས་ཀྱིས་གོང་ཞུས་ཀྱི་བོད་མི་དེ་དག་དང་འབྲེལ་བ་ཡོད་པའི་གྱི་གནས་ཚུལ་ཁག་ཐེར་འདོན་བྱེད་མཁན་ཡོད་ན་བྱ་དགའ་སྤྲད་རྒྱུ་ཡིན་ལུགས་ཀྱི་གསལ་བསྒྲགས་བྱས་ཡོད་པའི་གྱི་གནས་ཚུལ་ཐོན། དེ་ཡང་ནད་ཆགས་ཤིང་རྟ་བཅོས་པ་ཐིག་ནག་ཤུལ་ནི། བོད་མདོ་སྨད་མགོ་ལོག་དར་ལོག་རྫོང་གི་ནད་ཐོག་སྦས་ཡིན། ནད་བསགས་འབྲིང་རྡུལ་རྡོ། ནད་བསྐུལ་གཟིངས་སློང། ནད་འདྲེས་རྒྱུ་འཕྲོག་སོགས་གཅིག་གི་ནད་མིང་འོག་བོད་མི་རྗེས་འཛིན་བཟུང་བྱས་ཡོད་པ་རེད། གནས་ཚུལ་རྒྱུས་མངའ་ཡོད་མཁན་ཞིག་གིས་གཡུ་ཡོན་དུ་བསྟན་འཇིགས་ཞེས་པའི་བོད་གནས་གཞིས་འཇུག་ཁང་ལ་གནས་ཚུལ་མཁོ་སྤྲོད་བྱས་པ་ལྟར་ན། དངོས་ཡོད་ཀྱི་ཐོག་ལ་བོད་མི་དེ་དག་གིས་ཆོས་ལུགས་ཀྱི་བྱེད་སྒོ་གི་ཆེད་དུ་ཞལ་འདེབས་བསྡུ་རུབ་བྱས་པར་བརྟེན་ནས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པ་ཞིག་ཡིན་ལུགས་བརྗོད་ཡོད་པ་རེད། མགོ་ལོག་དར་ལག་རྫོང་ཉེན་རྟོག་ལས་ཁུངས་ཀྱིས་རྒྱ་ཡི་ཡིག་ཐོག་ལ་གསལ་བསྒྲགས་ཤིག་སྤེལ་ཡོད་པའི་དེའི་ནང། གོང་ཞུས་ཀྱི་འཛིན་བཟུང་བྱས་པའི་གི་ས་གནས་བོད་མི་བརྒྱད་པོ་དེ་དག་དང། དེ་མིན་གྱི་ཉེས་གསོག་སྒྲིག་འཛུགས་དང་འབྲེལ་བའི་གནས་ཚུལ་ཁག་གཞུང་ལ་ཡར་ཞུ་རྒྱུ་གི་ཧུར་བརྩོན་བྱས་ནས་མཉམ་ཞུགས་བྱེད་དགོས་པ་སྐོར་སྐུལ་སློང་ཡང་བཏང་ཡོད་པ་རེད། དེ་ལྟར་བྱས་པ་ཡིན་ན། འབྲེལ་ཡོད་ཀྱི་གཏན་འབེབས་བྱས་པ་ལྟར་བྱ་དགའ་སྤྲད་རྒྱུ་ཡིན་པ་མ་ཟད་གནས་ཚུལ་དེ་རིགས་སྦས་སྐུང་བྱེད་མཁན་ཚོ་ལ་ཉེས་པ་ཚབས་ཆེན་གཏོང་རྒྱུ་ཡིན་པ་སྐོར་བརྗོད་ཡོད་པ་རེད། གོང་ཞུས་ཀྱི་འཛིན་བཟུང་བྱས་པའི་གི་བོད་མི་བརྒྱད་པོ་དེ་དག་ནི། མགོ་ལོག་དར་ལག་རྫོང་གི་རྒྱུ་སྨད་གྲོང་སྡེ་གྱི་བོད་མི་མགོན་རྣམ་དང་མགོན་ཚེ། འཇིགས་མེད་བསྟན་འཛིན། དཔའ་ལྡན། བློ་ཚེ། རྣམ་རྒྱལ། ནོར་བདེ། སྐལ་བཟང་བཅས་ཡིན་པ་རེད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པ་དེ་དབུ་འཛུགས་གནང་ཡོད་པ་དང། ཚོགས་འདུ་ཡི་ཐོག་ལ་བརྗོད་གཞི་ཁག་བཞི་ལ་དབྱེ་སྟེ་གདིང་གཏད་གནང་རྒྱུ་ཡིན་པ་རེད། རྒྱ་ནག་གི་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་དཔྱད་ཞིབ་བྱས་ནས། ཚོགས་འདུ་འདི་མ་ཚོགས་ཀྱི་གོང་ལ། བོད། སོགས་ཅིག་རྒྱ་ནག་དང་ལྟ་སྤྱོད་མི་མཐུན་ཁུལ་གྱི་མི་རིགས་ཁག་གི་མཉམ་འབྲེལ་གྱི་ཐོག་ནས་གནས་སྟངས་དེ་ཡི་ཐོག་ལ་གསལ་སྟོན་དང་ངོ་རྒོལ་རྒྱག་བཞིན་པ་རེད། དེ་ཡང་འཇི་ནི་ཝ་གི་བོད་དོན་གླེང་སྟེགས་ཀྱི་མཛད་སྒོ་ཡི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་མཉམ་ཞུགས་གནང་ནས་གི་འཇི་ནི་ཝ་ཡི་བོད་དོན་གླེང་སྟེགས་འདི་གལ་ཆེན་པོ་ཅི་འདྲ་ཞིག་ཡིན་མིན་དང། གླེང་སྟེགས་དེ་ཡི་གི་བརྒྱུད་ནས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ལ་ཡོད་པའི་ས་ཁྱོན་ཁག་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་སྐོར། གསལ་སྟོན་ཡི་ཆེད་གླེང་སྟེགས་དེ་གལ་འགངས་ཆེན་པོ་ཞིག་ཡིན་པ་སྐོར་གསུངས་ཡོད་པ་མ་ཟད། ལྷག་པར་དུ་འཇི་ནི་ཝ་གི་གླེང་སྟེགས་དེ་བཞིན་སུད་སི་གྲོང་ཁྱེར་འཇི་ནི་ཝ་ནང་རྟེན་གཞི་བྱས་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོ་ཡི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ནས་རྒྱ་ནག་ཡི་ཐོག་ལ་དུས་བཀག་བྱས་ནས་གི་དཔྱད་ཞིབ་བྱེད་རྒྱུ་གི་དུས་ཤིག་ཡིན་པ་དང་སྟབས་བསྟུན་ནས་གླེང་སྟེགས་དེ། གླེང་གླེང་སྟེགས་དེ་གླེང་སྟེགས་དེ་གོ་སྒྲིག་གནང་བ་ཞིག་ཡིན་པ་སྐོར་གསུངས་ཡོད་པའི་གི་གནས་ཚུལ་ཐོན་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཟའ་ཕུར་བུའི་ཉིན་ཨ་རིའི་རྒྱལ་ས་ཝཱ་ཤིང་ཁྲོན་དུ་འབྱོར་བཞིན་པ་དང། ད་ལན། རྒྱ་ནག་གི་ཆེས་མཐོ་བའི་དཔོན་རིགས་ཤིག་ཨ་རིའི་ནང་ལ་གཟིགས་སྐོར་ཕེབས་པ་དེའི་དམིགས་ཡུལ་གཙོ་བོ་ནི་གཟའ་འཁོར་རྗེས་མ་ཡི་ནང་ཨ་རིའི་ནུབ་ཕྱོགས་མངའ་སྡེ་སན་ཧྥ་རན་སི་སི་ཀོའི་ནང་ལ་ཨ་རིའི་སྲིད་འཛིན་ཇོ་སྦའེ་དེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་བ་གྲ་སྒྲིག་གི་ཆེད་དུ་ཡིན་པ་སྐོར་བརྗོད་བཞིན་པ་རེད། གཞན་ཡང། ད་ལྟ། ཨིསི་རཱཨེལ་དང་ཧ་མ་སི་བར་གཅིག་གི་དམག་འཁྲུག་དེ། ཇེ་ཆེར་དུ་མི་འགྲོ་བ་དང། དམག་འཁྲུག་དེ། དཀྱིལ་ཤར་ཨེ་ཤེ་ཡ་གི་ས་ཁུལ་ཁག་ཏུ་མི་མཆེད་པའི་གི་ཐབས་ལམ་སོགས་ཀྱི་སྐོར་ལ་གླེང་རྒྱུ་ཡིན་པ་རེད་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཨ་རིའི་རྒྱལ་ས་ཝཱ་ཤིང་ཁྲོན་དུ་འབྱོར་པའི་སྐབས། ཨ་རིའི་རྒྱལ་ས་ཝཱ་ཤིང་ཁྲོན་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པས་གཙོ་བོ་བྱས་པའི་གི་ཡུ་གུར་མི་རིགས་དང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་དང་རྒྱ་ནག་གི་བཙན་དབང་འོག་ལ་མྱོང་བཞིན་པའི་གི་མི་མང་ཚོ་གིས་མཉམ་འབྲེལ་གྱི་ཐོག་ནས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་སྤེལ་བཞིན་པའི་གི་གནས་ཚུལ་ཐོན་འདུག། བོད་རང་བཙན་སློབ་ཕྲུག་ཚོགས་པས་འཛམ་གླིང་གི་ས་ཁྱོན་གང་སར་ལ་ཡོད་པའི་གི་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཚོགས་མི་རྣམས་ལ་ཨ་རིའི་ནང་རྟེན་གཞི་བྱས་པའི་ཐར་མོ་ཧྥི་ཤར་ཟེར་བའི་ཚོང་ལས་ཁང་དེས་བོད་ནང་གི་བོད་མི་གི་ཟུངས་ཁྲག་བསྡུ་རུག་བྱེད་རྒྱུ་ཡི་ཐོག་ལ་རམ་འདེགས་བྱེད་བཞིན་པ་དེ་མཚམས་འཇོག་དགོས་པའི་གི་ཞུ་གཏུག་མཐར་སྐྱེལ་བྱེད་རྒྱུ་ཡིན་ཅེས་ཁས་ལེན་དམ་བཅའ་གི་ཡི་གེ་ཞིག་སྤྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་ལྔ་ནས་འགྲེམས་སྤེལ་བྱས་ཡོད་པ་རེད། བོད་རང་བཙན་སློབ་ཕྲུག་ཚོགས་པའི་ཁས་ལེན་དམ་བཅའ་ཡི་གེ་དེའི་ནང་དོན་ཚན་ཁག་ཅིག་འཁོད་ཡོད་པའི་ནང་རང་ནི་ཨ་མི་རི་ཀ་གི་ཐར་མོ་ཧྥི་ཤར་ཟེར་བའི་གི་ཚན་རིག་ཁེ་ལས་ཁང་དེ་ཡིས་རྒྱ་ནག་གཞུང་ལ་བོད་མི་ཡི་ཁྲག་གཅིག་གི་རྫས་རྒྱུ་རྐུ་ཁྱེར་བྱེད་རྒྱུ་ཡི་རམ་འདེགས་བྱེད་བཞིན་པ་མ་ཟད་རྒྱུག་ཁུལ་བྱེད་པའི་གི་དངོས་ཡོད་ཀྱི་གནས་ཚུལ་ཁག་རང་ཉིད་ཀྱིས་ཤེས་པ་ཙམ་མ་ཟད་མི་གཞན་ལ་ཡང་སྐུལ་སློང་བྱེད་དགོས་ཡོད་པ་དང་རང་ནས Thermo Fisher ནང་ལས་བྱེད་མཁན་གྱི་ཤེས་ཡོན་ལྟེ་གནས་ཁང་དང་ཚན་རིག་སྒྲིག་འཛུགས་དང་སྤྱི་ཚོགས་ལ་ཡང་ཐུགས་ཚོད་བྱེད་བཞིན་ཡིན་གནོད་འཚེ་ཐད་གོ་རྟོགས་སྤེལ་ཐུབ་པ་བྱེད་རྒྱུ་དང་རྒྱ་ནག་གཞུང་གི་བཙན་གནོན་འོག་ལ་གནས་པའི་གི་བོད་མི་རྣམས་ལ་རྒྱབ་སྐྱོར་དང། ཁྲག་གི་རྫས་རྒྱུ་མ་དཔེ་བླངས་ཏེ། བོད་མི་ཡི་འགྲོ་འདུག་སྤྱོད་གསུམ་གྱི་ཐོག་ལ་ལྟ་ཞིབ་ཀྱི་ལས་དོན་སྤེལ་བ་མ་ཟད། འགྲོ་བ་མི་ཡི་ཐོབ་ཐང་དང་སྒེར་གཅིག་གི་རང་དབང་ཐོག་ལ་ངོས་ལེན་བྱེད་ཐབས་མེད་པའི་གི་ཐེ་ཇུས་བྱས་པ་དེ་གསལ་སྟོན་ཤུགས་ཆེན་བྱས་ཡོད་པའི་གི་གནས་ཚུལ་ཐོན་ཡོད། རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གིས་ཨ་རི་ཡི་རྒྱལ་སྲུང་ལྷན་ཁང་གིས་བཏོན་པའི་གི་ལོ་འཁོར་གི་སྙན་ཐོ་ནང། རྒྱ་ནག་གཞུང་གི་རྒྱལ་ཁབ་བདེ་འཇགས་ཀྱི་སྲིད་ཇུས་དང་དམག་དོན་གྱི་འཐབ་ཇུས་ཀྱི་གནད་དོན་དང་འབྲེལ་བའི་ཐད། འགྲེལ་བཤད་ལོག་པ་རྒྱག་གི་ཡོད་ལུགས་ཨ་རི་གཞུང་གིས་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་ཨ་རི་ཡི་རྒྱལ་སྲུང་ལྷན་ཁང་གིས་ཨ་རི་ཡི་གྲོས་ཚོགས་ལ་ཕུལ་བའི་གི་ལོ་འཁོར་གི་སྙན་ཐོ་ནང། མ་འོངས་པར་ལོ་བཅུ་ཡི་ནང། མྱུར་ཚད་ཧ་ཅང་མགྱོགས་པའི་གི་ངང་ནས། ནུས་རྡུལ་གྱི་ནུས་པ་དེ་དེང་རབས་ཅན་དང་སྣ་མང་ཅན་དུ་རྒྱ་སྐྱེད་གཏོང་རྒྱུ་ཡིན་པ་སོགས་རྒྱ་ནག་གི་རྒྱལ་སྲུང་གི་སྲིད་ཇུས་དང་དམག་དོན་གྱི་འཐབ་ཇུས་ཐད་ཧམ་སེམས་ཆེན་པོ་བྱེད་བཞིན་པ་སྐོར་གསལ་སྟོན་བྱས་ཡོད་པ་རེད། དེ་ཡང་རྒྱ་ནག་ལ་དེ་སྔོན་ནུས་རྡུལ་འབར་མདེལ་ལྔ་བརྒྱ་ཡོད་པ་ནི་ཕྱི་ལོ་ཉིས་སྟོང་སུམ་ཅུ་ལོ་ཡི་ནང་ནུས་རྡུལ་འབར་མདེལ་གཅིག་སྟོང་ལྷག་བརྒལ་སྲིད་པ་རེད་ཅེས་འཁོད་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁོངས་སུ་ཡོད་པའི་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་ཐོག་ལ་བརྩི་མེད་རྡོག་རོལ་ཚབས་ཆེན་གཏོང་བཞིན་པ་དང་རིགས་རྒྱུད་རྩ་མེད་བཟོ་བའི་ཉེས་པ་བསགས་བཞིན་ཡོད་པ་སྐོར་སྐྱོན་བརྗོད་བྱས་ནས་རྒྱ་ནག་གི་བྱ་སྤྱོད་དེ་དག་འཕྲལ་དུ་མཚམས་འཇོག་དགོས་པའི་གི་དགོས་འདུན་བཏོན་ཡོད་པའི་གི་གནས་ཚུལ་ཐོན་ཡོད། དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཁོངས་སུ་ཡོད་པའི་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་མཉམ་འབྲེལ་གྱི་ཐོག་ནས་གསལ་བསྒྲགས་ཤིག་སྤེལ་ཏེ། རྒྱ་ནག་གཞུང་གིས་ཡུ་གུར་མི་རིགས་གཙོས་པའི་གི་ཁ་ཆེ་མི་རིགས་གཞན་དག་ཚོ་ལ་ཡང། རིགས་རྒྱུད་རྩ་མེད་བཟོ་བའི་གི་ཉེས་པ་བསགས་པ་དེ་ལ་སྐྱོན་བརྗོད་ཤུགས་ཆེན་བྱས་ནས། རྒྱ་ནག་གིས་ཤར་ཏུར་ཀི་སི་ཐན་ནང། འཆར་གཞི་ལྡན་པའི་གི་ཐོག་ནས་འགྲོ་བ་མི་ཡི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་དེ། མཚམས་འཇོག་དགོས་པའི་གི་དགོས་འདུན་བཏོན་ཡོད་པ་རེད། གོང་ཞུས་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཁོངས་སུ་ཡོད་པའི་གི་གསལ་བསྒྲགས་སྤེལ་མཁན་གྱི་རྒྱལ་ཁབ་དེ་དག་གཙོ་བོ་ནི། དབྱིན་ཇི་དང་ཨ་མི་རི་ཀ། Germany། ཉི་ཧོང། Australia། ཧྥི་རན་སི་སོགས་གཅིག་གི་རྒྱལ་ཁབ་ལྔ་བཅུ་ང་གཅིག་ཡོད་པའི་གི་གནས་ཚུལ་ཐོན་ཡོད།

སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་ཆིབས་བསྒྱུར་བསྐྱངས་གནང་མཛད་དེ་རྡ་སར་རིགས་སློབ་མ་ལག་གཉིས་དང་སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེ་ཚོགས་དེ་བཞིན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ། ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་ཕྱིར་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་སོང། ད་རེས་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་བཞིན་དམིགས་བསལ་བཀའ་སློབ་གནང་མ་སོང། ཐེངས་འདིའི་བརྟན་བཞུགས་བསྟར་འབུལ་དང་འབྲེལ་བའི་སྔོན་འགྲོའི་ཆོ་ག་ཁག་ཅིག་ཁ་སྔོན་ཕྱི་ཚེས་བཅུ་དགུ་ནས་བཟུང་བདུན་ཕྲག་གཅིག་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་ཞྭ་སེར་བསྟན་པའི་མངའ་བདག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་སྐུ་ཚབ་ཏུ་སེར་བྱེས་ཧར་གདོང་ཁང་ཚན་གྱི་ཀེའུ་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བརྟན་བཞུགས་ཀྱི་བསྒྲུབ་བྱ་མཛད་འདུག་ཅིང་བརྟན་བཞུགས་དངོས་གཞིའི་སྐབས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཤིང་བརྟན་བཞུགས་གྲུབ་མཚམས་སུ་སེར་བྱེས་ཧར་གདོང་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ཀྱིས་སྒྲོལ་དཀར་ཡིད་བཞིན་འཁོར་ལོ་ནི་སྐུ་ཚེའི་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་པ་འགྲེལ་བརྗོད་གནང་བྱུང། ད་སྤྱིར་བཏང་ང་ཚོ་ཚེ་ལྷ་རྣམ་གསུམ་ལ་ནི་ཅི་ནས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་དེ་ཚེ་ཡི་དངོས་གྲུབ་གནང་ཡས་དང་ནི་ཚེ་ཡི་བར་ཆད་ཞི་ཡས་ལ་དམིགས་བསལ་གྱི་ཁྱད་པར་ཆེན་པོ་ཡོད་རེད་དེ་གིས་ནི་ད་ལོ་ང་ཚོ་བརྟན་བཞུགས་དེ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཐོག་ནས་འདས་སོ། རྒྱལ་བ་རིན་པོ་ཆེ་བརྟན་བཞུགས་ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་ཀྱི་འབུལ་རྫས་གཙོ་བོ་ནི་སྐུ་གསུང་ཐུགས་རྟེན་མཚོན་བྱེད་དུ་བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་པོའི་སྐུ་འདྲ་དང་གསུང་རབ་གླེགས་བམ། མཆོད་རྟེན་བཅས་དང་དེ་བཞིན་འབྲུ་རིགས་སྣ་ལྔ་དང་རིན་ཆེན་སྣ་ལྔ། བཀྲ་ཤིས་རྫས་བརྒྱད་སོགས་འདེགས་འབུལ་ཞུས་འདུག་ཅིང་གཙང་སྟོད་ལྷ་ངམ་ཕུན་གསུམ་གྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་བཤེས་མཁྱེན་རབ་མཐར་ཕྱིན་ལགས་ཀྱིས་བོད་ནང་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་བཅས་རྫོང་གསུམ་ལ་ཐུན་མོང་མ་ཡིན་པའི་མཆོད་རྟེན་རེ་ཡོད་པ་དེ་དག་རྒྱལ་བ་རིན་པོ་ཆེ་ཡི་བཀའ་དྲིན་རྗེས་དྲན་སླད་འདེགས་འབུལ་ཞུས་ཡོད་པ་གསུངས་བྱུང། ད་ང་ཚོའི་གི་འབུལ་རྫས་གཙོ་བོ་དང་ང་རང་ཚོའི་ལུང་པའི་གི་ཐུན་མོང་མ་ཡིན་པ་གི་ད་རྫོང་གསུམ་ལ་མཆོད་རྟེན་རེ་རེ་ཡོད་རེད་ཨང་དེའི་མཆོད་རྟེན་གསུམ་དེ་ད་རྒྱལ་བའི་བཀའ་དྲིན་རྗེས་དྲན་གི་ཆེད་དུ་འདུག་ཟེར་ཕུལ་གནང་ཡོད་རེད་ཨང་དེ་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྒྱ་དང་དགུང་ལོ་བརྒྱ་དང་ཉི་ཤུ་རྩ་ལྔ་བརྟན་པའི་ཆེད་དུ་ཨང་སྟོན་པའི་སྐུ་བརྒྱ་དང་ཉི་ཤུ་རྩ་ལྔ་ཕུལ་ཡོད་རེད་ཨང་ང་རང་ཚོའི་ལུང་པའི་གི་ད་ལྕགས་ཟམ་གི་ནང་སྒྲུབ་ཕུག་བྱས་ནས། གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་བརྙན་ཞིག་འདུག་ཟེར་དུས་ན་ད་དེ་ང་ཚོ་ཐུན་མོང་མ་ཡིན་པའི་ཁྱད་ཆོས་རོགས་རེད། སེམས་ནང་ལ་དགའ་ཚོར་ད་དེ་འདྲ་བ་དེ་བྱུང་མ་མྱོང་བ་ཞིག་སྔར་བྱུང་མ་མྱོང་བ་ཞིག་དང་རང་ཚོ་དེ་འདྲ་གི་མཚོ་སྔོན་ལྷ་མོའི་ཐོན་ཁུངས་ནས་དེ་འདྲའི་ཕྱིན་ཆད་ལ་ཡོང་བ་ད་མ་འོངས་པ་ལ་ཁག་པོ་རེད་བསམ་བསམ་གི་ད་རེས་སྐལ་བ་བཟང་པོ་གང་ཅི་དང་འདྲ་བར་སྒྲུབ་ཀུན་གང་མང་བསྡད་ཟིན་ཡ་དྭངས་དྲོད་འཕེལ་ཆེད་ཨ་ནི་གནམ་གཤིས་དང་གང་ཅི་དང་འདྲེས་ཧ་ལས་པ་ཆེ་ཚོར་བ་མི་ས་གཞན་དང་མ་འདྲ་བ་ཞིག། ཡང་སྐབས་དེར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ད་རེས་བརྟན་བཞུགས་ཐོག་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི་དྲུག་ཅུ་ཙམ་ཞིག་ལྷན་ཞུགས་གནང་ཡོད་པ་ངོ་སྤྲོད་གནང་བ་དང་སྦྲགས། ྋགོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་རྒྱུ་ནི་བོད་མི་ཙམ་མིན་པར་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གི་བརྟན་བཞུགས་འབུལ་ཡ་དེ་གནད་འགག་ཅིག་ཆགས་ཐུབ་ཀྱི་ཡོད་རེད་ཆོས་ཕྱོགས་ཀྱི་ཕྱོགས་ཐོག་ནས་ད་དེ་ལས་གལ་ཆེ་བ་དེ་ང་རང་ཚོས་སྐྱབས་མགོན་རིན་པོ་ཆེ་གི་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ། བཀའ་བཞིན་སྒྲུབ་པ་མཆོད་པའི་རབ་ཟེར་དེ་གསུངས་ཡོད་པ་ནང་བཞིན་གི་ད་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་ཐུབ་ཀྱི་ཡོད་རེད་ཨན། དེ་དང་མཉམ་དུ་ལྷག་པར་དུ་ང་རང་ཚོ་ད་བོད་མི་དེ་གའི་དེ་ཆ་མཚོན་བྱས་ན་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ཀྱི་འོག་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་བཞུགས་ཐུབ་ཡ་གི

དགེ་བཤེས་སུམ་ཅུ་ཙམ་ཞིག་ལྷན་ཞུགས་ཀྱིས་བརྟན་བཞུགས་ཀྱི་སྒྲུབ་བཤད་ཁག་གནང་འདུག་ཅིང་ཁང་ཚན་དེ་ནས་ཀྱི་དགེ་བཤེས་བློ་བཟང་ལྷུན་གྲུབ་ལགས་ཀྱིས་ད་རེས་གོང་ས་མཆོག་གི་གསེར་ཞལ་དངོས་སུ་མཇལ་ཏེ་བརྟན་བཞུགས་ལྟ་བུའི་ཞུ་རྒྱུ་བྱུང་བ་ནི་ཧ་ཅང་གི་ངོ་མཚར་ཆེ་ཞེས་གསུངས་ཀྱི་འདུག།
ཨའོ་ད་ཚོགས་དང་ཧ་ལས་རེད་ད་ང་ད་ལྟ་བརྟན་བཞུགས་དེ་འདྲའི་བཅའ་ཡས་ཀྱི་གོ་སྐབས་དེ་ད་རེས་ཐོག་མར་སུ་རུ་མཇལ་ཉེ་སྤྱི་དང་ང་མི་སྒེར་གྲྭ་སར་བསྡད་ནས་ད་ལོ་བཞི་བཅུ་ཞེ་དྲུག་འགྲོ་གི་ཡོད་ཨ་ནི་དེའི་རིང་ལ་ཡང་ད་དགོན་པ་གྲྭ་ཚང་གི་ཨ་ནི་ལས་སྣེ་འདྲ་བྱས་དེ་འདྲའི་བྱེད་དུས་བསམ་པ་དེ་འདྲའི

དེ་མི་ཉམས་རྒྱུན་འཛིན་ཐུབ་ཡ་ལ་ད་བར་ཨ་རིའི་གཞུང་ནས་བལ་དེ་རོགས་རམ་དེ་ཚོ་ཞེ་དྲག་གནང་ཡོད་རེད་དེར་ཐུགས་རྗེ་ཆེ་ཞེས་བཀའ་གནང་ཡོད། གཞན་ཡང་གོང་ས་མཆོག་གིས་ད་ཆ་འཛམ་གླིང་འདིར་དཀའ་ངལ་མང་པོ་འཕྲད་བཞིན་པ་ཡིན་ན་ཡང། གོ་ལ་འདིར་ཕན་ཚུན་རྟེན་འབྱུང་གི་གནང་ཕྱོགས་དང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཇེ་ཆེར་འཕེལ་བཞིན་པ་ཡིན་པས།

ཁོང་གིས་གཉན་འཕྲང་གི་སྐབས་འདིར་མི་རབས་སྔ་མའི་རླབས་ཆེན་གྱི་དབུ་ཁྲིད་གནང་པ་ཚོས་དཀའ་ངལ་ཆེ་ཁག་སྣ་ཚོགས་ལ་གདོང་ལེན་གྱིས་སེལ་ཐབས་གནང་བ་ཇི་བཞིན་ང་ཚོས་ཀྱང་ཕན་ཚུན་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་རྒྱུ་ནི་ཁུར་དུ་བབས་ཡོད་ཅེས་ནན་གསུང་གནང་ཡོད་པ་རེད། ཅེས་མི་སེར་གསར་འགྱུར་འདི་སྙན་སྒྲོན་ཞུ་མི་བསོད་ནམས་ལྷ་མོ་ཡིན།

ཨ་རིའི་རྒྱལ་སྲུང་ཁང་གིས་ཕྱི་སྲིད་ཀྱི་ནུས་པ་བརྒྱུད་ནས་མུ་མཐུད་ཨ་རི་གི་ཁེ་ཕན་དང་རིན་ཐང་ལ་ཤུགས་སྣོན་རྒྱག་རྒྱུ་ཡིན་པ་ཁར་མི་མཐུན་པ་གི་དཀའ་རྙོག་སེལ་ཆེད་མཉམ་པོའི་ཐོག་ནས་རྒྱལ་མཚམས་བརྒལ་བ་གི་དཀའ་རྙོག་སྐོར་ལ་འཕེལ་རྒྱས་ཡོང་ཐབས་བཙལ་རྒྱུ་ཡིན་པ་གསུངས་འདུག་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་ཆར་ཅན་གསར་འགོད་ལྷན་ཚོགས་ཐོག་ཡང་ཝང་ཡིས་ཨ་རིའི་ནང་རྒྱལ་དོན་འཚམས་གཟིགས་ཕེབས་རྒྱུ་ཡིན་པ་གི་གནས་ཚུལ་བསྒྲགས་པ་ནང། མགྲིན་ཚབ་པ་མའོ་ཉིང་གིས།

ཇོ་བྷའི་དན་གཉིས་རེས་གཟའ་པ་སངས་ཉིན་དང་མཇལ་འཕྲད་གནང་རྒྱུ་ཡིན་པ་བརྗོད་པ Reuters ཁང་གིས་མུ་མཐུད་དུ་བཀོད་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ནི་ཉེ་བའི་ལོ་ལྔ་གི་རིང་ཨ་རིའི་ནང་འཚམས་གཟིགས་ཕེབས་མཁན་རྒྱ་ནག་གི་དཔོན་རིགས་ཆེས་མཐོ་ཤོས་དེ་ཆགས་ཡོད་པ་རེད། བོད་རྒྱ་གཉིས་ཀྱི་གནས་ཚུལ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ད་རེས་རྒྱ་ནག་གི

ཝང་ཡི་གི་ད་རེས་ཀྱི་འཚམས་གཟིགས་འདི་ནི་གཙོ་བོ་ཨ་རྒྱ་གཉིས་ཀྱི་འབྲེལ་ལམ་སྐོར་དེ་ཡིན་པ་དང་ཁོང་གིས་ཨ་རིའི་སྲིད་འཛིན Biden དང་མཇལ་འཕྲད་གནང་མིན་དེ་ནི Biden དང་ཞི་ཅིན་ཕིན་བར་མཇལ་འཕྲད་སྐོར་ནས་གལ་གནད་ཅིག་ཆགས་པ་རེད། དེ་མིན་ཡང་ཨིས་ར་ཨེལ་དང་ཧ་མཱ་སི་གནད་དོན་སྐོར་ནས་ཨ་རི་དང་གྲོས་བསྡུར་མཉམ་པོ་བྱེད་དགོས་པའི་གནས་སྟངས་ཤིག་ཆགས་པ་རེད་ཅེས

ཡུ་ཀེ་རེན་གྱི་དམག་འཁྲུག་གི་ཆབ་སྲིད་དཀའ་ངལ་སེལ་ཐབས་ཀྱི་འཕྲིན་ལོག་དེའང་ལས་དོན་ལམ་ལྷོང་མ་སོང་པས་རྒྱ་ནག་རྒྱལ་སྤྱི་གི་འགལ་ཟླ་ནང་བར་འདུམ་གཏོང་མཁན་ལྟ་བུ་ཡིན་པའི་འགན་འཁྲི་འཁུར་བཞིན་པ་དེ་མེད་པར་འགྱུར་བཞིན་པའི་ཁར། རྒྱལ་སྤྱིའི་ཆབ་སྲིད་ཀྱི་སྐད་ཆ་བཤད་ཆོག་པའི་དབང་ཚད་ཡང་མེད་པར་འགྱུར་བཞིན་ཡོད་པས་དེ་ནི་ཐབས་ཇུས་ཀྱི་ལག་ལེན་བྱས་པ་ཞིག་ཆགས་པ་རེད་ཅེས་བརྗོད་འདུག་དེ་མིན་ཡང་རྒྱ་ནག་སྐོར་གྱི་ཆབ་སྲིད་ཉམས་ཞིབ་པ་ཁྲིན་ཏའོ་ཡིན་གྱིས་བསམ་ཚུལ་གཅིག་མཚུངས་གསུངས་དོན་དུ།

ད་ལྟའི་ཆར་རྒྱ་ནག་ཕྱོགས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་རིའི་སྲིད་འཛིན་བྷའི་ཏན་གྱིས་ཟླ་རྗེས་མ་ལ་ཨ་རི་ནང་འཚམས་གཟིགས་གདན་འདྲེན་ཞུ་རྒྱུ་གི་དེར་དང་ལེན་གནང་གི་ཡོད་མེད་གསལ་ཁ་བཏོད་མེད་པ་རེད། ཁོང་རྣམ་གཉིས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཟླ་བཅུ་གཅིག་ནང་ཚུགས་པའི G-20ཞེས་པའི་ཚོགས་འདུ་ཁར་ཞལ་མཇལ་བྱུང་ཡོད་པ་རེད།